ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཞིས་བྱེས་གཉིས་སུ་གནས་པའི་རླུང་འཕྲིན་གསན་མཁན་རྣམ་པ་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་བཞི་གཟའ་པ་སངས་དང།

ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ཨ་ནི་བོད་ནང་གི་དཀའ་ངལ་དང་རྒྱ་ནག་གཞུང་གིས་བཙན་འཛུལ་བྱས་བྱས་ཡོད་ན་ཡང་ད་ལྟ་དཀའ་ངལ་མང་པོ་ཅིག་སྤྲད་དང་སྤྲོད་བཞིན་པ་དེ་དག་ལ་སོགས་པའི་ཐོག་ལ་ཡང་ང་ཚོས་ཡང་འབོད་སྐུལ་ཞུ་ཡག་དང་ཁོ་རང་ཚོ་ཡིན་ན་ཡང་ཧང་སངས་དེ་འདྲ་གི་ཐོག་ལ་ཡང་སེམས་ཚོར་དང་ཚོར་ཤུགས་དཔེ་མི་སྲིད་པ་ང་ཚོའི་ཐོག་ལ་ཡང་ཤ་ཚ་སྙིང་རྗེ་གི་རྒྱབ་སྐྱོར་དཔེ་མི་སྲིད་ཡག་པོ་གནང་གི་འདུག་དངོས་གནས་ང་ཚོ་ཧང་སངས་ཡག་འདྲ་བོ་ཅིག་གི་སྦི་ཧར་མངའ་སྡེའི་ཁུལ་ལ་ཡང་ཡོད་པའི་གནད་ཡོད་ཀྱི་མི་སྣ། དེ་འདྲ་མང་པོ་ཅིག་ང་ཚོའི་བོད་ཐོག་ལ་ཆ་རྒྱུས་དང་རྒྱུས་མངའ་ང་ཚོ་ལ་དེ་འདྲའི་ཀྱི་སེམས་ཐག་ཉེ་བོ་རྒྱབ་སྐྱོར་གནང་གི་ཡོད་པ་དེ་ད་ལན་མ་གཏོགས་སྔོན་དེ་ཙམ་གྱིས་ཧ་གོ་གི་མེད་ད་ལན་དངོས་སུ་བོད་ཀྱི་ས་གནས་ས་ཐོག་བསྐྱར་བྱེད་དུས་སྐབས་ལ་ཁོང་རྣམ་པ་དང་རྣམ་འགྱུར་དང་རྒྱབ་སྐྱོར་བྱེད་སྟངས་དང་ཁོང་རྣམ་པས་ང་ཚོའི་བོད་དོན་ཐོག་ལ་ཡང་གོ་རྟོགས་དང་ཐུགས་ཁུར་དུ་སོགས་ང་ཚོ་བཅས་དངོས་གནས་ཀྱི་དམིགས་བསལ་གྱི་སེམས་ཚོར་སྐྱེ་བ་འདྲ་ཡང་དང་ཁོང་རྣམ་པ་ལ་ཡི་རང་དང།

དེ་བཞིན་རིག་གསར་ཚན་རིག་ལ་དོ་སྣང་མཛད་བཞིན་པ་དང་བསྟུན་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྲོལ་རྒྱུན་ཉར་ཚགས་གོང་འཕེལ་གཏོང་དགོས་པ་དང། སྤྱིར་འཕགས་བོད་གཉིས་ཀྱི་འབྲེལ་ལམ་དམ་ཟབ་ཡོད་པའི་ཁར་ཁོང་ཚོས་བོད་དོན་ལ་མུ་མཐུད་དོ་ཁུར་དང་བོད་དོན་ལ་རྒྱབ་སྐྱོར་ཡོད་པ་གསུངས་ཡོད་ཚུལ་སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་ཀྱིས་མུ་མཐུད་དུ་གསུངས་ན། ཁོང་རྣམ་པས་ང་ཚོ་ལ་གསུངས་གི་འདུག་ཡ་ཁོ་རང་ཚོ་གི་ཉམས་མྱོང་གི་བརྒྱུད་རིམ་འདྲ་བོ་དེ་མ་ང་ཚོ་ལ་སེམས་ཐག་ཉེ་བོ་གསུངས་གི་འདུག་ཁྱེད་རང་ཚོ་གི་བོད་ཀྱི་གནས་སྟངས་དེ་དུས་ཡུན་ག་ཚད་འགོར་ན་ཡང།

གནས་གཞུང་དང་མི་མང་ཆ་ཚང་ག་དུས་ཡིན་ན་ཁྱེད་རང་ཚོའི་རྒྱབ་ལ་ཡོད་ག་རེད། སྤྱི་བཏང་གི་བོད་ཀྱི་གནས་སྟངས་དེ་མི་ལོ་དྲུག་ཅུའི་རིང་ལ་ང་ཚོ་ལ་རྒྱུས་མངའ་དང་ཆ་རྒྱུས་ཡོད་པ་ཅིག་རེད། དེ་ཡང་གནད་འགག་ཆེན་པོ་ཆགས་སྐབས་བོད་ཀྱི་རིག་གཞུང་དང། སྲོལ་རྒྱུན་དེ་དང་རྒྱ་གར་གཙོ་བོ་དཔལ་ནཱ་ལེནྡྲ་ནས་མར་མཆེད་པའི་ཆོས་བརྒྱུད་ལ་སོགས་པ་དེ་བས་ང་ཚོ་ལོ་བརྒྱ་ཕྲག་གོང་གི་འབྲེལ་ལམ་ཟབ་པོ་ཅིག་ཡོད་བསྡད་པ་ཅིག་རེད་ལ་ཁྱེད་རང་ཚོས་ང་ཚོ་ལ་ཡིད་ཆེས་བྱེད་དགོས་ན་ང་ཚོ་རྒྱ་གར་དབུས་ས་གཞུང་ལ་སོགས་པ་གང་ཡང་ཁྱེད་ཚོའི་རྒྱབ་ལ་ག་དུས་ནས་ཡོད་ཡོད་ག་རེད། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སོགས་པ་དེ་འདྲ་རེད་ཨ་ནི། གནད་ཡོད་མི་སྣ་མང་པོ་ཅིག་ཁོང་རྣམ་པ་གི་དགོངས་གཞི་དེ་ནས་འཚེ་མེད་ཞི་བའི་ལམ་ལ་སོགས་པ་ཕེབས་ཡག་དེའི་ཐོག་ལ་ཡང་མུ་མཐུད་ནས་ཁྱེད་རང་ཚོས་ཨ་ནི་འབད་བརྩོན་དང།

ཁག་དེའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཟུང་འབྲེལ་ཕྱོགས་སྒྲིག་ཚོགས་པ་ས་གནས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་བཅས་ཀྱི་སྐུ་ཚབ་ཁག་ཅིག་ཕེབས་པ་རེད་འདུག་བོད་དོན་ཞུ་སྐུལ་ཚོགས་ཆུང་གི་སྤྱི་འཐུས་ཁོང་རྣམ་གཉིས་ད་ལྟའི་ཆར་རྒྱལ་ས་པ་ཏི་ན་ནས་ཐོན་ནས་རྒྱ་གར་ཐང་ལ་ཕེབས་ཡོད་པ་དང་དེ་ནས་ཁོང་རྣམ་གཉིས་རྒྱ་གར་རྡོ་རྗེ་གདན་དང་ག་ལེ་ཤཱ་སོགས་སུ་རིམ་བཞིན་བོད་དོན་ཞུ་གཏུག་གནང་རྒྱུ་ཡིན་པ་རེད་འདུག་གསར་འགྱུར་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་ང་ཆུ་ཅན།

མི་རིགས་དང་ཆོས་ལུགས་གཅིག་པ་མིན་པ་སོགས་ཀྱི་དབང་གིས་སི་ཀིན་རྒྱལ་པོ་ཡི་རྒྱལ་ཁབ་དེ་ནི་དབྱིན་ཇི་གིས་རྒྱ་གར་གྱི་ནང་ལ་གསར་འཛུགས་བྱས་པའི་གི་འཛིན་སྐྱོང་རྒྱུད་ཁོངས་ཀྱི་ནང་དུ་འོང་ཐབས་མེད་པ་ཞིག་ཆགས་ཡོད། དེར་བརྟེན་དབྱིན་ཇི་གིས་ཐབས་ཤེས་ཞིག་བྱས་ཡོད་པ་དཔེར་ན་སྐབས་དེ་དུས་ཁོ་རང་གི་བཙན་དབང་གི་འོག་ཏུ་ཡོད་པའི་གི་བལ་ཡུལ་རྒྱལ་ཁབ་ནས་ཡུལ་མི་ཧ་ཅང་མང་པོ་ཞིག་སི་ཀིན་གྱི་ནང་ལ་གནས་སྤོ་བྱས་བཅུག་ཡོད་པ་དེ་མ་ཟད་སྐབས་དེ་དུས་བལ་ཡུལ་ནས་སི་ཀིན་གྱི་ནང་ལ་གནས་སྤོ་བྱེད་མཁན་བལ་ཡུལ་མི་སེར་ཁྲོད་ཀྱི་མང་ཆེ་བ་ནི་རྒྱ་གར་ཧིན་རྡུ་ཆོས་ལུགས་ཀྱི་མཚན་མའི་ལམ་ལུགས་ཀྱི་འོག་གི་མི་སེར་དཀྱུས་མ་གི་གྲས་དེ་ཚོ་ཡིན་པ་རེད། ཕྱི་མི་གནས་སྤོ་ཡི་ལས་རིམ་གྱི་ཁྲོད་དུ་དབྱིན་ཇི་གིས་བལ་ཡུལ་ནས་སི་ཀིན་གྱི་ནང་ལ་མི་གྲངས་འབུམ་གཅིག་མ་ཟིན་ཙམ་ཞིག་གནས་སྤོ་བྱས་བཅུག་ཡོད་པ་རེད། མི་འབོར་ཆེན་པོ་དེ་གིས་སི་ཀིན་གྱི་གདོད་མའི་མི་རིགས་དང་བོད་བརྒྱུད་ནང་བསྟན་གྱིས་སི་ཀིན་གྱི་ནང་ལ་ཤུགས་རྐྱེན་ཆེན་པོ་ཡོད་པ་དེ་དག་ཉམས་ཆག་བཏང་ཡོད་པ་རེད། སྐབས་དེ་དུས་ནས་བཟུང་རྒྱ་གར་ཧིན་རྡུ་ཆོས་ལུགས་དེ་བཞིན་སི་ཀིན་གྱི་ཆོས་ལུགས་གཙོ་བོར་གྱུར་ཡོད་པ་རེད། དེར་བརྟེན་སི་ཀིན་ལ་ཤུགས་རྐྱེན་ཆེ་ཤོས་སྤྲོད་མཁན་དེ་ཡང་དེ་སྔོན་གྱི་བོད་ཡིན་པ་ནས་ག་ལེ་ག་ལེར་རྒྱ་གར་ཆགས་ཡོད་པ་རེད།

སི་ཀིན་རྒྱ་གར་གྱི་ནང་གང་འདྲ་ཅིག་བྱས་ཕར་སྡོམ་རྒྱག་རྒྱུ་གི་ཐད་ལ་བསམ་ཚུལ་མི་འདྲ་བ་བྱུང་ནས་རྩོད་པ་ཐུག་ཡོད་པ་རེད། མི་འགའ་ཤས་ཀྱིས་སི་ཀིན་རྒྱལ་ཁབ་ཆུང་ཆུང་དེ་འདྲ་ཞིག་ཡིན་པས་དམག་གི་ཐོག་ནས་ཐད་ཀར་མནན་པ་ཡིན་ན་འགྲིག་གི་ཡོད་པ་བཤད་མཁན་བྱུང་ཡོད་ཀྱང། སྐབས་དེ་དུས་ཀྱི་རྒྱ་གར་གྱི་སྲིད་བློན་ནེ་ཧི་རུ་གྱི་བསམ་བློ་ལ